ལོ་ངོ་སུམ་སོ་ལྔ་རིང་རོལ་དབྱངས་ཀྱི་སྒྱུ་རྩལ་ཁྲོད་བོད་པའི་རིག་གཞུང་དང་ལོ་རྒྱུས་རྒྱལ་སྤྱིའི་ནང་སྤེལ་ཐབས་སུ་འབད་བརྩོན་གནང་ཡོད་པ་དང་ད་ལོར་ཁོང་གི་གླུ་གཞས་འཁོར་སྡེར་བར་དོ་ལས་གླུ་གཞས་ཞེས་པ་དེ Grammy རོལ་དབྱངས་གཟེངས་རྟགས་འོས་མིར་འདེམས་སྒྲུག་གནང་བར་ཁོང་ཉིད་དགའ་སྤོབས་ཚད་མེད་བྱུང་སོང་ཞེས་གསུངས་སོང། དེ་ཡང Songs from བར་དོ་བར་དོ་ལས་གླུ་གཞས་ཞེས་པའི་འཁོར་སྡེར་དེ་ནི་གཞས་པ་བསྟན་འཛིན་ཆོས་རྒྱལ་ལགས་དང་སྒྱུ་རྩལ་བ Laurie Anderson དང Jesse Paris Smith ལགས་གསུམ་གྱིས་མཉམ་འབྲེལ་ཐོག་ཕྱོགས་སྒྲིག་གནང་བ་ཞིག་ཡིན་འདུག་གླུ་གཞས་འཁོར་སྡེར་དེ Grammy རོལ་དབྱངས་གཟེངས་རྟགས་སྐབས་དྲུག་ཅུ་རེ་གསུམ་པའི་ཐོག New Age Album ཞེས་དུས་རབས་གསར་པའི་གླུ་གཞས་འཁོར་སྡེར་གྱི་འོས་མིར་འདེམས་སྒྲུག་གནང་ཡོད་པས་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་གནས་ཚུལ་དེ་ཐོས་མ་ཐག་དགའ་ཚོར་ཆེན་པོ་བྱུང་ཞེས་ཁོང་གིས་གསུངས་དོན། འཛམ་གླིང་གི་སྙན་གྲགས་ཆེ་བའི Grammy Awards Nomination ལབ་ན་རེད་ད་འོས་མི་ནང་ལ་ཚུད་པ་དེ་ལ་ང་རང་སེམས་པ་ཧ་ཅང་དགའ་པོ་བྱུང་སོང། བོད་པ་ད་ཉམ་ཆུང་ཅིག་འབྲོག་པའི་གི་ཁྱིམ་ཚང་ནས་ཡིན་པ་བྱས་བྱས་འདི་འདྲའི་བསམ་བློ་ནང་ལ་འདི་འདྲའི་ད་ཆུང་དུས་ལ་བསམ་བློའི་ནང་ལ་འདི་འདྲའི་ཤར་མ་མྱོང་ད་འདི་འདྲའི་ཅིག་འདི་འདྲའི་འཛམ་བུ་གླིང་གི་སྡིངས་ཆ་ཆེན་པོ་འདི་འདྲའི་བྱ་དགའི་འོས་འོས་མི་ནང་ལ་ཚུད་ཀྱི་རེད་བསམ་བསམ་བློ་དེ་མེད་ཨ་ནི། ཅིག་དེ་འདྲ་ལ་ཅིག་ཚུད་བཞག་ཟེར་ལབ་ནི་ཅིག། གནས་ཚུལ་ཅིག་ཐོས་དུས་ཨ་ནི་ང་རང་སེམས་པ་དགའ་པོ་ཞེ་པོ་བྱུང་སོང། དེ་བཞིན་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་ལོ་ངོ་སུམ་སོ་ལྔ་རིང་རོལ་དབྱངས་ཀྱི་སྒྱུ་རྩལ་ཁྲོད་བོད་པའི་ལོ་རྒྱུས་དང་རིག་གཞུང་རྒྱལ་སྤྱིའི་སྡིངས་ཆའི་སྟེང་འགྲེམས་སྤེལ་གནང་བར་འབད་བརྩོན་བྱེད་བཞིན་ཡོད་ཅེས་ཁོང་གིས་མུ་མཐུད་གསུངས་དོན།
ད་ལོ་ངོ་སུམ་ཅུ་རིང་ག་ལ་ད་ངའི་གི་དབྱངས་ཀྱི་ཐོག་ནས་བོད་པའི་གི་སྒྲུང་བཤད་ཟེར་ན་རེད་ས་སོ་སོའི་གི་ཚོར་བ་དེ་གས་ཚོར་བ་ག་རེ་མྱོང་ཡོད་མེད་ད་བོད་མི་གཅིག་ཡིན་པའི་ཆ་ནས་བཙན་བྱོལ་ནང་ལ་ཚོར་བ་ག་འདྲས་མྱོང་ཡོད་མེད་མཚམས་རེ་ཡང་ང་རང་གི་ཅིག་སེམས་པ་སྤྲོ་སྣང་སྐྱེ་ས་ད་ཅིག་བོད་པའི་གི་སེམས་ཁམས་རིག་པའི་གི་དཔེ་ཆ་དེ་འདྲ་མང་པོ་ཅིག་ཡོད་རེད་པ་འདི་འདྲ་ཀློག་ནི་ཡང་མཚམས་རེ་མཚམས་རེ་དབྱངས་འདི་འདྲ་འཐེན་འདི་འདྲ། འོ་འདི་འདྲ་བྱས་ནི་ད་སྒྱུ་རྩལ་གྱི་ལམ་ཐོག་ནས་བྱས་ནི་ལོ་སུམ་ཅུ་སོ་ལྔ་རིང་ག་འདི་འདྲ་ནི་མི་ཚེ་བསྐྱལ་བ་ཡིན།
དེ་ཡང་བར་དོ་ལས་གླུ་གཞས་ཞེས་པའི་འཁོར་སྡེར་དེའི་ནང་ཁྱོན་བསྡོམས་གླུ་གཞས་གྲངས་བཅུ་བཞི་ཙམ་ཞིག་ཡོད་པ་དང་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་གླུ་གཞས་འཁོར་སྡེར་དེ་བཏོན་པར་ཐོག་མར་བསམ་བློ་ཇི་ལྟར་འཁོར་ཡོད་པའི་སྐོར་འགྲེལ་བརྗོད་དེ་ལྟར་ཞིག་གནང་སོང། Songs from the བར་དོ་ཟེར་དེ། ནི་ངས་བཟོས་པའི་རྒྱུ་མཚན་འདི། ག་རེ་ཡིན་ཟེར་བ་ཡིན་ན། སྔན་མ་ངའི་ཨ་མ་ལགས། ཅིག་འདས་གྲོངས་སོང་པའི་སྐབས་ལ། ནི་ངས་ང་རང་ཐོག་ནས་ནི་ཕྱག་ཆེན་པོ་བྱེད་ཀྱི་གོ་སྐབས་དེ་འདྲ་ཁྱེད་སྐུ་ཅིག་རག་མ་སོང། ནི། དེ་བྱས་དུས་ནི་ངེད་ཀྱིས། ང་རང། ང་རང་ལ། དུས་ཅིག་ནི། ངའི་གི་རྒན་ལགས་ཅིག་གིས། འདི་འདྲ་གསུངས་པ་ཅིག་དྲན་གྱི་འདུག་ག་རེ། འདས་གྲོངས་སོང་བ་སུ་ཡིན་པ་ནས་སོ་སོའི་གི་མདུན་ལ་དམིགས་པ་བྱས་ནས། སོ་སོའི་ད་སོ་སོ་ག་པར་བསྡད་ཡོད་ནས་དེ་གི་སོ་སོའི་གི་མདུན་ལ་དམིགས་པ་བྱས་ནས་བར་དོ་ཐོས་གྲོལ་དེ་ཅིག་སེམས་གཙང་མའི་ཐོག་ནས་འདོན་པ་ཡིན་ན། འདས་གྲོངས་སོང་བ་ཐམས་ཅད་ལ་ཕན་གི་རེད་ལ་ནི་དེ་འདྲས་ཅིག་ངེད་ཀྱི་ཐོས་པ་དྲན་གི་འདུག།

གཅིག་ལ་འདི་འདྲའི་གནས་མཐོང་མི་འདུག་ཨ་ནི་ང་རང་དགའ་མོས་ཆེ་ཤོས་དེ་དབྱངས་ཡིན་དུས་ཨ་ནི་དབྱངས་དང་འདྲེས་མའི་ཐོག་ནས་ཨ་ནི་དཔེ་ཆ་ཀློག་ཡག་གི་ཐབས་ཤེས་ཅིག་བྱས་པ་ཡིན་ན་ཨ་ནི་ག་འདྲ་ར་ཅིག་ཡོད་ན་བསམ་སོང། ཨ་ནི་འདི་འདི་གི་བསམ་བློ་འདི་གི་ཐོག་ནས་ཨ་ནི་འདི་འདྲ་ཅིག་བྱུང་བཞག་པ་ཅིག་རེད། ཡང་འཛམ་གླིང་ནང་ཆེས་སྙན་གྲགས་ཆེ་བའི Grammy རོལ་དབྱངས་གཟེངས་རྟགས་སྐབས་དྲུག་ཅུ་རེ་གསུམ་པའི་དངོས་གཞིའི་མཛད་སྒོ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་ཚུགས་ཀྱི་ཡོད་པ་དང། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་མཛད་སྒོའི་ལས་རིམ་དེ་སྔར་དང་མི་འདྲ་བ་ཞིག་གྲ་སྒྲིག་གནང་བཞིན་ཡོད་འདུག། མཐར་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་མུ་མཐུད་སྒྱུ་རྩལ་གྱི་ལམ་ནས་བོད་པའི་རྩ་དོན་ལ་ཕན་ཐུབ་པའི་རེ་བ་གནང་བཞིན་ཡོད་ཅེས་ཁོང་གིས་གསུངས་དོན།
ནི་ད་ཧ་ལམ་ནས་ཀྱི་ད་ལོ་ངོ་སུམ་ཅུ་སོ་ལྔ་རིང་ག་ལ་ནི་སྒྱུ་རྩལ་གྱི་ལམ་ཐོག་ནས་ནི་བོད་པའི་ཀྱི་སྒྲུང་རེད་བོད་པའི་ཀྱི་གནས་སྟངས་རེད་བོད་ནང་གི་གནས་སྟངས་བྱས་ནས་བོད་ཕྱི་གི་གནས་སྟངས་དེ་འདྲ་ནི།